SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་སླར་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས། ཟླ་བ་འདིའི SBS བོད་སྐད་སྡེ་ཚན་གྱི་དམིགས་བསལ་ལེ་ཚན། ཨོ་སི་ཀྲི་ལི་ཡའི་ནང་བོད་པའི་ཚོང་ལས་གཉེར་མཁན་གྱི་ལེའུ་མཐའ་མ་དེའི་ནང། Victoria མངའ་སྡེའི་གྲོང་ཁྱེར Melbourne དུ་གནས་སྡོད་ཡོད་པའི་བོད་རིགས་བློ་བཟང་དར་རྒྱས་ལགས་སུ་བཅར་འདྲི་བྱས་ཡོད། བློ་བཟང་ལགས་ནི Tibet House ཞེས་པའི་བོད་ཀྱི་ལག་རྩལ་དང་རིག་གནས་དང་འབྲེལ་བའི་ཐོན་ཟོག་སྡེབ་ཚོང་ཁང་གི་སྦྱིན་བདག་རེད། དེ་མ་ཟད་ཁོ་རང་ལ་ལོ་མང་པོའི་རིང་ཚོང་ལས་གཉེར་བའི་ཉམས་མྱོང་ཡང་ཡོད་འདུག། བློ་བཟང་དར་རྒྱས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ལོ། ཨ་ཨ་ཐོག་མ་དེ་ལ་བློ་བཟང་དར་རྒྱས་ལགས་ཁྱེད་རང་ད་ད་ལྟ་མེལ་སྦུན་ལ་བཞུགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད་མེལ་སྦུན་ལ་བཞུགས་མཁན་གྱི་བོད་པ་མང་པོ་ཅིག་གིས་ཁྱེད་རང་ངོ་ཤེས་ཀྱི་ཡོད་ཀྱི་རེད་ཡིན་ནའི་ད་ཨོས་ཏྲེ་ལི་ཡའི་ས་གནས་གཞན་པ་ལ་ད་བཞུགས་མཁན་གྱི་བོད་པ་མང་པོ་ཅིག་གིས་ངོ་ཤེས་ཀྱི་མེད་ཀྱི་ཡོད་ཙང་ཨ་ནི་ཁྱེད་རང་གིས་ད་སོ་སོའི་ངོ་སྤྲོད་མདོར་བསྡུས་ཅིག་གནང་རོགས་བྱེད་དང། ད་ངའི་མིང་བློ་བཟང་ཟེར་གྱི་རེད་བ་ལ། ད་ང་འདི་བལ་ནས་ཆུང་ཆུང་དགོན་ནས་ད་ག་ས་དེ་ཕ་མ་དེ་ཚོ་ཕར་ནས་བོད་ནས་ཚུར། སྤྱི་ལོ་ལྔ་བཅུ་ང་དགུ་ལ་ཨ་ནི་བལ་ཡུལ་རྒྱུད་ནས་ཡོང་ཨ་ནི་ང་ཆུང་ཆུང་དགོན་ནས་དེ Dalhousie སློབ་གྲྭ་ལ་བོད་གཞུང་སློབ་གྲྭ་ལ་ཨ་ནི་དེ། བྱས་ཨ་ནི་བོད་གཞུང་སློབ་གྲྭ་ནས་ཨ་ནི Dalhousie ནས་ཨ་ནི་ག་ས two thousand ག་ཚོད་ན་ཅིག་ལ་ཨ་ནི་ང་ཚོ་དེ་འཛིན་གྲྭ་བཅུ་གཅིག་གང་ག་དེ་མ་སུ་རི་ལ་བཏང་རེད།

office ང་ཚོས་འདི་ང་ཚོ་འདི་ག་ལ་ང་ཚོ་ཕོ་གསར་གཞོན་གཞོན་རོ་ཨ་ལ་དཔེ་ཆ་ཞེ་དྲག་མེད་དུས་ག་ལ་ཨ་ནི་ང་ཚོ་མི་བཞི་ལྔ་ཞིག་ཧ་རུ་པ་རུ་བྱས་ནས། ཨ་ནི་ང་ཚོས་འདི office བལ་ཡུལ་ལ་བཙུགས་རེད་ལ། ད་བལ་ཡུལ་གྱི་མི་ནི་མི trekking འགྲོ་མ་རོ་ད trekking འགྲོ་མཁན་འདི་མང་ཆེ་ཕྱི་རྒྱལ་ཡིན་དུས་ག་ལ་ད་ཕྱི་རྒྱལ་ལ་ཨ་ནི་ཁྱབ་ཁྱབ་བསྒྲགས་དུས་ག་ལ་ཨ་ནི་ད། ང་ཚོས་རོགས་པ་འདི་ཚོ་ད་ང་བཏང་རེད་ལ། ད་ང་ག་རེ་ཟེར་ན་འདི་ག་ལ་ང་བལ་ཡུལ་བསྡད་དུས་ག་ལ་ཨིན་ཇི་མཉམ་པོ་འབྲེལ་བ་ཡག་པོ་ཡོད་ལ་ག་ཟེར་ན་ཨིན་ཇི་མཉམ་པོ trekking office དེ་མཉམ་པོ་ལས་བྱས་ཡོད་རོ་ཨ་ལ། ཕ་ཡུལ་ནས་ང་དེ་ཨོ་སི་ཀྲི་ལི་ཡ་ལ་ནི་ཀྲེ་ཅུང་ཨོ་བྷི་སི་ཞིག་གོ་ཆུ་ནི་དེ་ད་ཅི་ཨེ་ཏི་སིག་སེབེན་དེ་ལས་རིང་པོ་ལ་ལ་ང་དང་པོ་དེ་ག་ལ་ནི་དེ་ཨོ་སི་ཀྲི་ལི་ཡ་ལ་ཡོང་དེ་ག་ལ་ང་ཚོ་བོད་པ་ང་ངོས་ལ་བོད་པ་ད་ཅི་གསུམ་བཞི་ཞེ་མ་དེ་ཞེ་དྲག་ཡོད་མ་རེད་ལ་ད་དེ་ཨོ་སི་ཀྲི་ལི་ཡ་ལ་དེ་ཀྲེ་ཅུང་ཨོ་བྷི་སི་ར་ནི་ཆུ་བ་ལ་ཡིན་གྱི་མིན་གྱི་ལའེ་སེན་སི་ཏྲེ་བྷལ་ལའེ་སེན་སི་གོ་ཆུ་བ་ལ་ཨ་ནི་ལའེ་སེན་སི་ཏྲེ་བྷལ་ལའེ་སེན་ཨེ་བྷེ་སི་ཏྲེ་ཏིང་ཅི་ནས་ནི་ལོ་ད་ཅི་བཅོ་ལྔ་བཅུ་དྲུག་ཟིན་རེད་ལ།

ག་རེ་ཡིན་ན་ཨ་ནི་བལ་ཡུལ་ལ་སུམ་གྲུམ་ཟེ་བཟོ་ད་དེ་འདྲའི་སེམས་སོ་སོ་རང་རྫོགས་ཀྱི་ཁྱིམ་ཚོང་དེ་འདྲ་རྒྱག་གི་རེད་ལ། ཨ་ནི་དུ་མ་གྲོང་གསེབ་དེ་འདྲའི་བོད་པ་སྐྱོ་བོ་དེ་འདྲས་ཨ་ནི་གཉིས་ཀྱི་གད་མོའི་སྤྲུལ་སྐ་ལ་ཨ་ནི་ཁོང་ཚོ་དེ་འདྲའི་ཅ་ལག་དེ་འདྲས་ནི་ཨིན་ཇི་ཨིན་ཇི་ག་པར་སླེབས་ན་ཨ་ནི་ཨིན་ཇི་ལ་འཚོང་གར་ཡོང་གི་རེད། ཨ་ནི་དེའི་སྐ་ལ་ད་གཉིས་ཀྱི་བོད་པ་ལ་བྱས་ན་རོགས་པ་བྱས་ནི་མི་འདུག་ཨ་ནི་ཁོང་ཚོའི་འགྲམ་ནས་ཅ་ལག་དང་པོ་ང་རང་གིས་ཏོག་ཙི་ཉོས། ཨ་ནི་ང་རང་གིས་མ་ཉོས་ན་ཨིན་ཇི་ལ་ཉོས་ཞེས་ལབ་ཤེས་མ་རེད་ལ་ག་ཟེར་ན་ང་རང་དེ་ཨོ་སི་ཏྲེ་ལི་ཡ་རང་ལ་བསྡད་དུས་སྐ་ལ་ཨ་ནི་ང་རང་གིས་ཉོས་དུས་སྐ་ལ་ཨ་ནི་ངའི་རོགས་པ་ཨིན་ཇི་མང་པོ་གང་ག་ཉོ་གི་རེད་ཨིན་ཇི། ཨ་ནི་ཅཱ་ལ་ཏིའི་ཟི་ཁི་ཡོང་གཉིས་ཟི་ཁི་ཡོང་ཨ་ནི་ཅཱ་ལ་ཏའི་མང་པོ་ཆགས་དུས་ག་ལ་ད་ཀྱི་ཅཱ་ལ་ཏའི་ག་རེ་བྱེད་དགོས་རེད་བསམ་ནས་ཨ་ནི་ཅའི་ཅི་ལ་ཅི་བཙོང་སའི་ཐབས་ཤེས་འདྲ་བོ་བྱས་ཨ་ནི། ཨ་ནི་ཨོ་ཅི་ཨེ་ཅི་ནས་ཨ་ནི་ངའི་དེ་ཀྲེ་ཀུན་ཨོ་བིས་ཏི་བྱས་ཨ་ནི་ཟུར་ལ་ཨ་ནི་ཏི་པེད་ཧའོ་སི་ཟི་ད་མིང་ག་རེ་བཏགས་འོ་རེད་ཨ་མཱ་སི་དེ་ག་ལ་ད་ང་རང་གི་བསམ་ཚུལ་ལ་ད་བོད་པ་དང་འབྲེལ་བ་ཡོད་བས་བོད་པའི་གི་ཅིག་ཏི་པེད་སི་ཅིག་བཏགས་ན་སི་ཨ་ནི་ངས་ཏི་པེད་ཧའོ་སི་བཏགས་རེད།

དེ་དུས་སྐབས་ལ་ངེད་ཀྱི་ཕ་ཆོས་དེ Tibet House དེ་བྱས་ཨ་ནི Tibet House དེ་ཡང་ཅིག་གི་ཡག་པོ་འགྲོ་གི་རེད་ལ་གཉིས་ཆ་ཡག་པོ་འགྲོ་དུས་སྐབས་ལ་ད་ངའི་སྐྱེས་དམན་ཡང་ད་ཁོ་རང་ཡང་དེ་ངེད་དེ་ག་ཟེར Tibet House ལ་རོགས་པ་བྱེད་དགོས་རེད་བྱེད་དུས་སྐབས་ལ་ད་དེ་སྐབས་ལ་བུ་ཆུང་ཆུང་གཉིས་བྱས་ཨ་ནི་ཚོང་གཉིས་རྒྱག་དུས་སྐབས་ལ་ཨ་ནི་ཁག་པོ་འདུག་ལ་ཕྱི་རྒྱལ་ལ་ཨ་ནི་དེ་ཟེར་དུས་སྐབས་ཨ་ནི་ངེད་ཀྱི་དེ Trekking Office དེ་ད་མེད་པ་བཟོས་རེད་སྒོ་རྒྱབ་ཨ་ནི་དེ་ནས་ངས Tibet House ཁོ་རང་གཅིག་པོ་ལ Concentrate བྱས་ད Tibet House Concentrate བྱེད་བྱེད་ད་ཕལ་ཆེར་ལོ་ག་ག་རུ་འགྲོ་གི་ཡོད་ལ་ཉི་ཤུ་ཅིག་འགྲོ་གི་ཡོད་རེད Late Nineties ཚུན་ནས་འགོ་བཙུགས་རེད་ལ Tibet House དེ། ཁྱེད་རང་གི་ད་ལྟ་དྲ་ཚིགས Tibet House གི་དྲ་ཚིགས་གམ་ད Website ཅིག་ར་འདི་སྒང་ལ་ཅིག་ལྟ་ཡ་བྱུང་ཟེར་བ་ཨ་ནི་འདིའི་ནང་ལོགས་ལ་ཅིག་ང་ཚོའི་བོད་པའི་ལོ་རྒྱུས་རེད་རྒྱལ་རབས་རེད་ཨ་ནི་གོང་ས་མཆོག་གི་ད་ཅིག་སྐོར་ཡིན་ན་རེད་ཡང་ད་ལྟའི་ད་བོད་ཀྱི་གནས་སྟངས་ག་འདྲ་ཆགས་ཡོད་མེད་ད་དེ་འདྲའི་ཅིག་མང་པོ་ཅིག་དབྱིན་ཇི་ནང་ལོགས་ལ་ཨ་ནི་བཀོད་འདུག་ར་ཨ་ནི་འོ་འདི་བཀོད་དགོས་ཡ་གི་ད་སོ་སོ་རང་ཅིག་ཡིན་ན་ད་སོ་སོ་ཨ་ཅིག་འདི་ཚོང་ཅིག་རེད་ཡིན་ནའི་འདི་བཀོད་དགོས་ཡ་གི་རྒྱུ་མཚན་ག་རེ་ཡིན་ནམ། ད་དེ་དངོས་གནས་ཁྱེད་རང་དྲི་བ་དཔེ་ཡག་པོ་བཏང་སོང་སྟེ་འདི་རེད་དེ་དངོས་གནས་བྱས་ན་འདི་ཀུན་ང་ཚོང་པ་ཞིག་ཡིན་པའི་ཆ་བཞག་ནས་ད་འདི་བོད་པའི་སྐོར་ལ་མང་པོ་བྱས་ན་ཨ་ནི་ཚོང་ནས་དཔལ་འབྱོར་ཐོག་ནས་ཏོག་ཙམ་གནོད་སྐྱེལ་གི་རེད་ལ། ག་ཟེར་ན་རྒྱ་མི་མང་པོ་རེད་པ་ལ། ད་ཡིན་ན་ང་རང་གི་དང་པོ་ཁོ་རང་གི་འཆར་གཞི་ཁོ་རང་ལ་ད་འདི་ཚོང་གི་མིང་བཞག་ཡ་དེ Tibet བཞག་ཡ་དེ་ག་ཟེར་ན་ད་ད་དེང་སང་ད་ད་སྐུ་མདུན་མཚན་ང་ཚོའི་བོད Tibet ལས་ཨ་ནི་སྐུ་མདུན་གྱི་མཚན་འབོད་ན་ཨ་ནི་བོད་དེ་གཞི་ནས་ཧ་གོ་གི་འདུག་ལ། ད་སྔོན་མ་ཡིན་ན་དེ Early Eighties མང་ག་ཟེར་དེ་བོད་པ་ཧ་གོ་མཁན་ཞེ་དྲག་ཡོག་མ་རེད་ལ། ཨ་ནི་ང་རང་གི་དེ་སྔོན་མ Trekking དེ Tibet House དེ་བཙུགས་དུས་སྐབས་ལ་ཨ་ནི་དེ་འདྲའི་བོད་པ་དབྱིན་ཇི། བོད་པ་དཔེ་ཉུང་ཉུང་ཡིན་དུས་སྐབས་ལ་ཨ་ནི་ཁོང་ཚོས་བོད་པའི་སྐོར་དང་གཙོ་བོ་དེ་སྲིད་དོན་ལས་ཨ་ནི་ནང་ཆོས་ཀྱི་སྐོར་ལ་སྐད་ཆ་དྲི་བ་མང་པོ་ཞུ་ཡོང་གི་རེད་ལ། ཨ་ནི Tibet House བཟོ་དུས་སྐབས་ལ་ཨ་ནི Everest Trekking ཟེར་དེ་དེ་མིང་དེ་གི་ཨ་ནི་རྗེས་མིང་ད་དེ་དེ་སྐབས་ལ་ཡིན་ན་དེ་ཡོག་མ་དྲ་རྒྱ་ཟེར་དེ Website དང Online ཡོག་མ་རེད་ཚགས་པར་རྟག་པར Every Saturday དེ་ངས་དེ་ཚགས་པར་ལ་ཁྱབ་བསྒྲགས་བྱེད་ཀྱི་ཡོད་ལ Travel Agency སྐོར་ལ་ཨ་ནི་དེ་འདྲ་ཁྱབ་བསྒྲགས་བྱེད་དུས་སྐབས་ལ་ད་དེ་ཧི་མ་ལ་ཡའི་རི་རྒྱུད་ལ་དེ་ཅིག་ག་ཟེར News སྒྲོག་རྒྱུ་ཡོད་ན་ཁོང་ཚོས་དེ་ཚགས་པར་ལེའུ་ང་ལ་སྐད་ཆ་བཤད་ཡོང་གི་རེད། ཨ་ནི་བལ་ཡུལ་ལ་དེ་དེ་རྙོག་དྲ་འདྲ་བོ་བྱུང་ན་ག་ཟེར་དེ་བོད་པ་ནེ་པ་ལི་མི་དེ་འདྲ་བྱུང་ན་ངས་ཁོང་ཚོས་ངའི་མིང་ཐོག་སྤྲད་གི་རེད་ལ་ཨ་ནི་དེ་འདྲ་དེ Tibet House དེ་དེ་ཆོས་ཚོགས་སྔོན་མ་ད་དེང་སང་དུས་སུ་མང་པོ་མང་པོ་འདུག་བ་ལགས། ཨ་ནི་ཨིན་ཇི་ག་ཤེད་ནི་འཐོམ་འདུག་འདུག་ཨ་ནི་དེ་བླ་མ་ད་ཆོས་ཟེར་ན་དངོས་གནས་བླ་མ་ག་ཤེད་ནི་དངོས་གནས་དགེ་བཤེས་དངོས་གནས་དཔེ་དཔེ་ཧང་སང་ཡ་ཆོས་དཔེ་དངོས་གནས་ཆོས་ཡག་པོ་མཁྱེན་མཁན། ཨ་ནི་དཔེ་དེ་དངོས་གནས་ཆོས་དངོས་གནས་ནང་ཆོས་རང་བྱེད་ནས་ཨ་ནི་སེམས་སེམས་ཅན་རང་གི་དོན་དག་བྱེད་ནས་དངོས་གནས་ཆོས་གནང་གི་འདུག་བ། ད་ག་ཤེད་ནི་སོ་སོ་གི་དེ་འདྲ་མ་འདྲ་བྱེད་ཨ་ནི་དེ་འདྲ་ཡང་ག་ཤེད་དེ་འདྲའི་ལྷ་འདྲ་མ་འདྲ་བསྟེན་མཁན་དེ་འདྲས་བྱེད་ཨ་ནི་ཨིན་ཇི་དཔེར་ན་དང་པོ་སུས་གསུང་ཆོས་ཞུས་ན་ཨ་ནི། ཨ་ནི་དེའི་རྗེས་ལ་འགྲོ་གི་འདུག་ཁོང་ཚོ་རྗེས་མ་ཨ་ནི་ཁོང་ཚོ་གིས་དེ་ག་ས་དེ། ཅེས་ཆོས་གཞན་པ་འདྲ་བོ་ག་ཤེད་ཡིན་ན་ལམ་སང་དང་པོ་དེ་སྔོན་མ་ང Travel Agency གིས་ཁོང་ཚོ་ག་ཤེད་ཡོང་གི་ང་དེ་རྙིང་མ་ཡིན་ང་ཆོས་ལུགས་རྡུང་ལྡན་ཡིན་ཨ་ནི་ང་ཚོས་ཆོས་ལུགས་གཞན་པའི་སྐོར་ལ་སྐད་བཤད་ན་ཆོས་ལུགས་གཞན་པ་དེ་ཡག་པོ་མིན་པ་དང་མི་འདྲ་ལོ། འོ་དེ་འདྲ་འོ་དེ་འདྲའི་སྐད་ཆ་བཤད་ཨ་ནི་ངས་ཁོང་ཚོ་ལ་དེ་དེ་འདྲ་མ་རེད་ཟེར་ཨ་ནི་དེ་ནང་པའི་ཆོས་དེ། ག་ས་ཁོ་ཚོར་དཔེར་ན་ག་ཤེད་ཀྱི་ཨ་ནི་ཁོ་རང་གི་རྙིང་མ་འདྲ་བོ་ག་རེ་ཡིན་ན་དགེ་ལུགས་གཅིག་གི་འགྲམ་ནས Teaching ཞུས་ན། ཨ་ནི་གཞན་པའི་འགྲམ་ནས་ཆོས་ལུགས་ཞུས་ན་འགྲིག་གི་མེད་བ་བཟོ་འདྲ་བོ་ཞིག་ཁོ་རང་གི་དགེ་རྒན་དེ་དེ་ནས་ལབ་པ་དང་མི་འདྲ་ལོ། ཨ་ནི་ངས་ཀྱི་དེ་འདྲ་མ་རེད་ད་ཟེར་ད་དེ་ང་ཚོའི་ནང་པའི་ཆོས་དེ། ཨ་ནི་དངོས་གནས་སངས་རྒྱས་བཅོམ་ལྡན་འདས་ཁོ་རང་གསུང་དགོས་བ་རེད་ཟེར་ཆོས་དེ་ཁོ་རང་གི་ཆོས་ལ་ཡིན་ན་བརྟག་དཔྱད་བྱེད། ཨ་ནི་ཡག་པོ་མེད་ན་བྱེད་རྒྱུ་ཡོང་བ་མ་རེད། ཨ་ནི་ཁྱེད་རང་གལ་སྲིད་ཆོས་ཨ་ནི་སྐུ་མགྲོན་ལ་སྐྱོན་བརྗོད་བྱེད་མཁན་གཅིག་དང་ཨ་ནི་ཁོ་རང་གི་ཆོས་དེ་གཅིག་པོ་ཡག་པོ་རེད་ཟེར་མཁན་དེས་བླ་མ་དེ་ཁྱེད་རང་ངས་གཟབ་གཟབ་བྱེད་དགོས་རེད་ད་ཟེར་དེ་འདྲ་ལ་ངས་སྡུག་ཅག་རེད་ཟེར་གྱི་མེད་ཟེར་ཁོ་ལ་གཟབ་གཟབ་བྱེད་དགོས་རེད། ཨ་ནི་བླ་མ་གཞན་པ་དངོས་གནས་བྱས་ན་དངོས་གནས་ནང་ཆོས་ལ་དངོས་གནས interest ཡོད་ན་ཨ་ནི་དེ་འདྲའི་བླ་མ་རྩ་ཆེན་པོ་དེ་འདྲའི་མང་པོ་ཡོད་རེད་ཆོས་དེ་ཁོ་ཚོའི་འགྲམ་ནས Teaching འདྲ་མ་འདྲ་ཞུས་ཨ་ནི་ཁྱེད་རང་ཨ་ནི་བརྟག་དཔྱད་བྱས། འོ་དེ་འདྲ་བྱས་སྔོན་མ་ང་ཅོག་པ་རྒྱག་ག་ལ་ཅི་ང་རང་དེ་དེ་སྔོན་མ་ནས་དགའ་བོ་འགྲོ་བཞིན་ང་བཀྲ་ཤིས་ནས Office སྡོད་ག་ལ་འོ་དེ་འདྲ་ཨིན་ཇི་མང་པོ་ཐུག་ཡོང་གི་རེད་ལ། ཨ་ནི་དེ་བོད་པའི་སྐོར་ལ་སྐད་ཆ་བཤད་སྟངས་ཨ་ནི་འོ་འོ་ད་དེ་འདྲ་བྱས་ལ་ཨ་ནི་ཨིན་ཇིས་ཁོང་ཚོ་ག་དེ་འདྲ་དྲིས་ཡོང་གི་འདུག་ལ། ལགས། ཨ་ནི་འོ་དེ་དེ་འདྲའི་སྐོར་ཁྱབ་བསྒྲགས་སུ་ད་འདྲ་བོ་ཅིག་འོ་ད་དེ་འདྲ་འགྲོ་བཞིན་རེད་ལ། ཨ་ནི་ཁྱེད་རང་གིས་ད་ལྟ་ཅ་ལག་མང་ཆེ་བ་ཅིག་ཉོ་མཁན་འདྲའི་ཨིན་ཇི་ཡིན་འདྲའི་དེ་འདྲ་ཡིན་ས་རེད། དེ་འདྲ་ཡིན་དུས་ད་ཅ་ལག་དེ་ཚོ་བཙོང་དུས་ཙམ་པ་ཨ་ནི། ད་སོ་སོ་ཡང་ཚོང་ཁང་དངོས་སུ་ཡོད་ནས་ད་ལྟ་འོ་འདི་བརྒྱུད་ནས་བཙོང་གི་ཡོད་རེད་ཡང་མིན་ན་ཡང་ད་ལྟ་ཁྱེད་རང་ཚོའི་དྲ་ཚིགས Website འདུག་ཨ Website ད་དེང་སང་ཆ་བཞག་ན་ད་དྲ་རྒྱ་བརྒྱུད་ནས་ཅིག Online Shopping ལས་ར་ད་འདི་དཔེ་ཤུགས་ཆེན་པོ་ཆགས་བསྡད་ཡོད་ར་དེང་སང་ཡིན་ན་ལའོ། འོ་འདི་འདི་བརྒྱུད་ནས་བཙོང་གི་ཡོད་རེད་ད་ཅིག་ཕོན་ཆེ་བ་ཅིག་ག་འདྲ་བྱས་ནས་བཙོང་གི་ཡོད་རེད།

ཨ་ནི་ང་ཚོའི་དེ་ཚོང་དེ་གཙོ་བོ་དེ Wholesale ཡིན་དུས་ཀ་ལ་ཨ་ནི Direct Public ལ Access ཡོད་མ་རེད། གཙོ་བོ་དེ་ག་ས་ཁོ་རང་ཚོ་ཡིན་གཅིག་མིན་གཅིག་ཚོང་རྒྱག་མཁན་གཅིག་དགོས་རེད་ལ་ང་ཚོའི་འགྲམ་ནས་ཉོས་ཨ་ནི་ཡིན་གཅིག་མིན་གཅིག་ཚོང་ཡས་ཡིན་པ་ཞིག་མ་གཏོགས་སོ་སོ་སྒེར་ལ་བེད་སྤྱོད་བྱེད་ཡས་ཡིན་ན་ཨ་ནི་ང་ཚོ་ཚོང་མ་རེད། ཨ་ནི་གཙོ་བོ་དེ་ང་ཚོས་ཁྱབ་བསྒྲགས་དེ་གཙོ་བོ་ད་ལྟ་དེ་རེད་མང་ཆེ་ང་ཚོས་དེ Exhibition དེ་འདྲ་ཁྱབ་བསྒྲགས་དེ་འདྲ་དགོས་རེད Exhibition དེ་འདྲའི་དེ་ཁྱབ་བསྒྲགས་དེ་འདྲ་ལོ་ལ་ཐེངས་བཞི་ལྔ་དེ་འདྲའི་ལ་གཙོ་བོ་ཅ་ལག་ཚོང་ཡས་མིན་པ་བྱས་ཅ་ལག་ཁྱབ་བསྒྲགས་བྱས་ཨ་ནི་ཁོང་ཚོ face འདི་ཨ་ནི་ཁོང་ཚོ་གི་འདི་བལྟས་ཏེ face དེ་ཨ་ནི་འདྲ་མི་འདྲ retail འདྲ་མི་འདྲ་མང་པོ་སྟོང་འདྲ་མང་པོ་ཡོང་གི་རེད་ཁོང་ཚོ་དེ་ཨོ་ནི་ཁོང་ཚོ་གི་ཅ་ལག་བལྟས་ཨ་ནི་ཡ་མ་བྱས་ད་མིང་འདི་སྔོན་མ་ནག་པོ་རེད་བ་ལ་གང་འདྲ་ཡོད་མེད་བལྟས་ཨ་ནི་གཞི་ནས་ཨ་ནི་ཁོ་རང་ཁོ་རང་ཡིད་ཆེས་འདྲ་བོ་རྙེད་ན་ཨ་ནི་གཞི་ནས་ཚོང་ལང་ཨ་ནི་ཚོང་རྒྱག་གི་འདུག་བ་ལ་ཅ་ལག་ཉོ་ཡ་གི་འདི comfortable བྱུང་ན་ཨ་ནི་ཅ་ལག་ཉོ་གཅིག་ཉོ་གཉིས་ཨ་ནི་ཡག་པོ་བྱུང་ན་ཨ་ནི་གཉིས་ཉོ་གཉིས་ཨ་ནི་འདི་འདྲ་ཡོང་གི་འདུག་བྱ་འདྲ་བ་ལ། ད་ད་ལྟ་བློ་བཟང་ལགས་ཁྱེད་རང་གིས་གསུངས་བ་ནང་བཞིན་ད་ཁྱེད་རང་གི་ཅིག་ད་ལྟ་ཚོང་དེ་ཧོལ་སེལ་ལ་ནི་ད་སྡེབ་ཚོང་དེ་རང་རེད་བ་དེ་འདྲས་ཡིན་དུས། དེ་རང་སྡེབ་ཚོང་རང་རེད། འོང་དེ་འདྲས་ཡིན་དུས་ཙམ་པ་ད་སྡེབ་ཚོང་རྒྱག་དགོས་དུས་ཙམ་པ་ད་སོ་སོ་གི་ཡང་ཕར་ཕྱོགས་ཁྱེད་རང་ཙམ་ནི་ངེས་ངེས་ཀྱི་ད་ཚོང་པ་གཞན་པ་དེ་ཚོ་དང་འབྲེལ་བ་ཡག་པོ་ཞིག་བཟོ་ཡོད་ར་དེ་འདྲས་ཡིན་དུས་ད་ཁྱེད་རང་ད་ལྟ་སོ་སོ་བོད་པ་ཅིག་ཡིན་པའི་ཆ་ནས་ཡང་མི་ཕར་ཕྱོགས་གཞན་པ་ལུང་པ་གཞན་པ་མི་རིགས་གཞན་པ་དང་འབྲེལ་བ་བྱེད་དུས་ཁོང་ཚོ་གི་བོད་པ་ཅིག་ཡིན་པའི་ཆ་ནས་ཡང་ལྟ་སྟངས་ཅིག་ཡོད་ར་ཅིག། ཡིད་ཆེས་དང་བློས་འཁེལ་ཡིད་ཆེས་བློས་འཁེལ་བྱེད་ཡ་བྱེད་ཡ་དང་དེ་འདྲས་རོ་གྱེས་འདུག་ཨ། ད་ག་རེ་ཡིན་ན་ཅིག་བོད་པ་ཞིག་ཡིན་དུས་སྒང་ལ་བོད་པ་ཞིག་ཡིན་ཟེར་ལབ་དུས་སྒང་ལ་དབྱིན་ཇི་ཡིན་ནའི་ཁོ་ཚོའི་བསྟོད་ཚུལ་ཅིག་དགའ་བོ་བྱེད་ཀྱི་རེད་ལ་ག་རེ་ཡིན་ན་མི་འདྲ་ལོ། ཁོ་བོད་པ་ཟེར་དུས་སྒང་ལ་ཅིག་མིང་ཁོ་རང་གི་བོད་པ་དགའ་བོ་བྱས་ཨ་ནི་ཁོ་གཙོ་བོ་ཡིན་ད་ཡིད་ཆེས་ཟེར་གྱི་འདུག་ན་དང་པོ་དེ་བོད་པའི་མིང་ཟེར་དུས་སྒང་ལ་སྟབས་ཅིག

ཨཱ་ནི་གཙོ་བོ་ང་བོད་པ་ཞིག་ཡིན་པའི་ཆ་བཞག་ནས་ད་ངའི་སྡུག་ཅག་ཞིག་བྱས་ན་ཨཱ་ནི་ཅིག་བོད་པའི་མིང་ཆ་སོགས་བོར་བ་ལ། ཨཱ་ནི་སོ་སོས་དེ་བྱས་ནས་ང་བོད་པ་ཞིག་ཡིན་པའི་ཆ་བཞག་ནས་ཨཱ་ནི་ཁོ་རང་ཚོ་ཡིན་ན་ཨོ་བོད་པ་དེ་འདི་འདྲའི་འདུག་མི་དེ་དྲང་པོ་འདུག་དགོས་མེད་དངོས་གནས། ཡང་འགའ་ཤས་ཚོང་པ་འགའ་ཤས་ཡོང་གི་རེད་ཉིན་གཅིག་སྔོན་མ་ང་ཚོའི་ཚོང་བསྒྲབས་ནས་ཉོས་ཨཱ་ནི་བར་སྐབས་ཅིག་ལ་དཀའ་ངལ་བྱུང་ན་ཡང་ང་ཚོའི་རུ་ཡང་བསམ་བློ་བཏང་ཡོད་སོགས་ཀྱི་ལྟ་བུ་དེ་འདྲས་ཤིག་འདུག་པ་ལ། འགའ་ཤས་ན་ཁྲིམས་ཁང་ལ་འགྲོ་འདྲ་མི་འདྲ་བྱེད་ཀྱི་རེད་བ་ད་ང་ཚོ་ཡིན་ན་ཅིག་ནང་པ་ཞིག་ཡིན་པའི་ཆ་བཞག་ནས་ཨཱ་ནི་ང་ཚོ་གིས་ཅིག། བྱེད་ཀྱི་ལས་ཀ་བྱེད་སྟངས་མི་འདྲ་ཡོང་གི་རེད་བ་ལ། ཡང་དེ་འདྲ་ཡང་ཁོ་ཚོ་དགའ་བོ་བྱེད་ཀྱི་རེད་ཡང་དེ་ནས་ལོ་འགའ་རོལ་བའི་རྗེས་ལ་ཡང་ཁོ་རང་ཚོ་གི་གནས་སྟངས་དེ་འགྱུར་བ་ཕྱིན་ན། ཡང་ཁོ་ཚོ་ང་ཚོའི་འགྲམ་ལ་ཡོང་གི་རེད་ཉིན་གཅིག་ཉོན་ནས་ཁྱོད་ངོ་མ་ངོ་དཔེ་དེ་ལ་དྲིན་ཆེན་པོ་ཡིན་ཟེར་མི་འདྲ་ལོ། འོ་ད་ཡིད་ཆེས་དང་པོ་མི་ལ་ཡིད་ཆེས་དེ་བཟོ་ཡ་དེ་གལ་ཆེན་པོ་རེད་དོ་ཡིད་ཆེས་དེ་ཆགས་ན་ཨ་ནི། ཨ་ནི་སོ་སོ་གར་སོ་བར་དཔེ་ལྐོག་བྱས་གཙོ་ནས་དེ་དཔེ་ལྐོག་དགོས་རེད་གཉིས་ནས་ད Honest དང Hardworking ཆགས་ན་ཨ་ནི་དེ་འདྲ་དེ་འདྲ་དེ་འོན་ཏེ་ལྟོས།

མི་ལྔ་ལྔ་བྱོལ་བ་རེད་ཁོང་ཚོ་རྟག་པར་བྱོན་དགོས་རེད་དེས་ན་ནི་མི་མི་གཅིག་ནེ་པ་ལི་རེད་ཁོ་སློབ་གྲྭ་སྤུ་གུ་རེད་ད་ངས་སྙིང་རྗེ་བྱས་སྙིང་རྗེ་ནེ་པ་ལི་དང་རྒྱ་གར་རེད་འདོད་དཔེར་ན་ང་ཚོ་བོད་པ་འདྲ་བོ་ཡིན་ན་ད་ཅིག་སྐུ་མདུན་གྱི་ཐུགས་རྗེ་བཀའ་དྲིན་ཅན་དངོས་གནས་དེ་སླེབས་བ་དང་ད་མང་ཆེ་ང་ཚོའི་བོད་པ་ཡོངས་རྗོགས་མང་ཆེ་ད་སྲིད་དོན་གྱི་ག་ཟེར་བཙོན་པ་བྱས་ནས་དེ་ཕེབས་ཕྱོགས་དེ་འདྲ་རེད་བ་ལ་ཨ་ནི་ཁོང་ཚོ་འདྲ་བ་འདྲ་ཉི་མ་དེ་རིང་སླེབས་བ་ནས་བཟུང་ནས་ཨ་ནི་གཞུང་གི་ཐོབ་ཐང་ཚོ་པུ་ར་ཡག་པོ་རག་གི་འདུག་བ་ལ། རེད་རེད། ད་དེ་ནས་སྙིང་རྗེ་ནེ་པཱལ་དང་རྒྱ་གར་རེ་དེ་ཚོ་ཁ་ཤས་ད་སྙིང་རྗེ་ཕར་ཕར་ནས་ཡོང་མོ་སློབ་གྲྭའི་སྤུ་གུ་དེ་འདྲས་ཨ་ནི་ཅིག་ཕ་མའི་ཕར་ནས་བུ་ལོན་དཔེ་ཆེན་པོ་ལེན་ཨ་ནི་ཕ་དེའི་སློབ་གྲྭའི་གི fee དང་འགྲོ་སོང་དེ་ཡང་ཁོ་རང་ཚོ་བཏང་ཨ་ནི་ཕ་ཕ་མ་ལ་པེ་ཤ་བསྐུར་དུས་ག་ལ་དངོས་གནས་སེམས་སྐྱོ་རེ་དེ་འདྲས་འདུག་ལོ་ཨ་ནི་ཁོ་ཚོ་ལ་འོ་དེ་དེ་དུས་ངས་རོགས་པ་དེ་བྱེད་དགོས་ལོ་ཨ་ནི་དེ་ན་ནི་མང་ཆེ་ད་བོད་པ་རེད་མང་ཆེ་དེ་འདྲ་དེ་མི་གསུམ་ཅིག་བོད་པ་རེད་ཨ་ནི་ཅིག་ནེ་པཱལ་རེད།

ད་ལམ་སྟོན་ཟེར་ན་ད་ཞེ་པོ་ཞེ་པོ་ད་དེ་འདྲའི་ང་དེ་འདྲའི་ཉམས་མྱོང་དང་དེ་མཁས་པ་དེ་འདྲ་ཡོད་མ་རེད་ད་ངས་ཚོང་དེ་ལ་ངས་བསམ་བློ་ཡོང་ད་ང་རང་གི་དེ་ཉམས་མྱོང་ཆགས་ན་གཙོ་བོ་དེ་ཚོང་རྒྱག་གི passion ཅིག་དགོས་འདུག་བ་ལ་ད་ད་བཤད་དཔེར་ན་ཆ་བཞག་ན་ང་དེ་ལས་ཀ་འདོད་འཇིག་མི་འཇིག་ལས་ཀ་བྱེད་འདོད་བྱེད accounting བྱེད་འདོད་དེ legal དེ་འདྲ་མ་འདྲ་སོ་སོ་གི passion interest ག་བ་ན་དེ་འགྲོ་དགོས་འདུག་བ་ལ་ཨ་ནི interest དེ་ཆགས་ན་མི་ཕ་ཕྱོགས་དེ་ཅིག་བྱེད་ཀྱི་འདུག་སེ་ལ་ཨ་ནི་དེ་ཅིག་ཆོམ་ཨ་ནི་ཡག་པོ་མ་བྱུང་ན་ཡང་ཅིག

གང་ཟག་དེ་ལྟ་ལུང་པ་དེ་ཡིན་ན་དེ་ཁྲལ་ཁྲལ་སྤྲད་དགོས་ན་ཁྲལ་ཞེ་པོ་སྤྲད་དགོས་འདུག་བ་ལོ། ད་སོ་སོ་ཡིན་ན་ཨོ་ད་ངས་དེ་ཁྲལ་སྤྲད་དགོས་ཁྲལ་སྤྲད་དགོས་བྱུང་ན་དེ་ཕངས་སེམས་མ་བྱེད་ག་ཟེ་ཁྲལ་དེ་སྤྲད་ན་ནི་ཡིན་ན་རྒན་གོག་ཡིན་ན་རྒན་གོག་གི་དེ pension དེ་ནས་དེ་ནི་ཁྲལ་སྤྲད་ནི་ཡོང་གོ་རོ་བ་ལ་ནི་སློབ་གྲྭའི་བུ་ད་ཕྱི་རྒྱལ་ན་སློབ་གྲྭའི་བུ་དང་ལིག་གལ་དང་གང་ག་དེ་ཁྲལ་སྤྲད་ནི་མ་གཏོགས་ང་ཚོ་ཆ་ཡ་མི་འདོག་ལ་ཡོང་གོ་ཞུགས་ལ་ཡོང་གོ་ཡོང་བ་མ་རོ་བ་ལ།

ཨ་ནི་དེ་འདྲ་རྒྱལ་བཙོང་བ་ནི་གཉིས་པ་དེ་ནི་ད་མི་གཅིག་བྱེད་ཀྱི་འདུག་བསམ་ནས་སོ་སོ་བྱས་ཨ་ནི་མི་འདོད་ཨ་ནི། ཅིག་སོ་སོ་གི། ཨ་ནི། ལོ་འགའ་ཤས་ཅིག་ནས་ཡང་གཡུག་བཞག་ཨ་ནི་ཡང། ཕ་ཕྱོགས་དེ་ཅག་ལ་དེ་འབྱུང་གི་འདུག་བསམ་ནས་སོ་གཙོ་བོ་སོ་སོ་གི་ཅིག་དགོས་འདུག་ལ passion དེ་ངས་ངས་དེ་ཞུ་བས་དེ་ལ passion བྱས་ཨ་ནི། སོ་སོ་ལས་བླ་མ་དཀོན་མཆོག་དང་ཨ་ནི hard working བྱས་ན་ཨ་ནི་ཕལ་ཆེར་ངའི་སེམས་པ་ལ་ལམ་འགྲོ་འགྲོ་གི་རེད་བསམ་གྱི་འདུག། ལགས་སོ་ཨ་ནི་བློ་བཟང་ལགས་ཁྱེད་རང་གིས་ད་ད་ལྟ་ཅ་ལག་སྡེབ་ཚོང་རྒྱག་གི་ཚོང་ལས་འདི་ནི་འགོ་འཛུགས་དུས་རེད་ད་འདི་མུ་མཐུད་ནས་ཅིག་རྒྱུན་འཛིན་བྱེད་དུས་ཙམ་པ་ནི། དམིགས་བསལ་གྱི་དཀའ་ངལ་ཆེ་ཤོས་ག་རེ་ཞིག་འཕྲད་ཡོད་ན། ང་དེ་དཀའ་ངལ་ཅི་བྱུང་མ་རེད་དང་པོ་ག་རེ་ཟེར་ན་ད་ང་ཡག་ག་ཅིག་ལ་ང་དང་པོ་སླེབས་དུས་ག་ལ་ཨ་ནི་ང་དེ་ཨིན་ཇི་རོགས་པ་མང་པོ་རེད་ལ།

ཨ་ནི་དགོང་དག་ཏེ་ངག་ཏུ་སངས་ལེ་བ་ཇི་ག་བྱས་ནི་མི་འགོང office དེ་ཟིན་དེ office ཟིན་དུས་ག་ལ་ནི་ཁྱབ་བསྒྲགས་བྱས་ནི། ད་འདི་ག་ལ online དེ་འདྲའི་ཡོད་མ་རེད་དེ་ཉིན་ངས་ད་དུས ads དེ་འདྲའི་ག་ས་ཚགས་པར་ལ་ཁྱབ་བསྒྲགས་བྱེད་དགོས་ལ་བལ་ཡུལ་ལ trekking འགྲོ་མཁན་དེ་འདྲ་ཡོད་ན་ཟེར། ཨ་ནི་ཨོ་དེ་འདྲའི་གཅིག་གིས་གཅིག group གཅིག་གཅིག་གཉིས་གཅིག་ཨ་ནི་གཅིག་ཡོང་གི་ད་གིན་ངས་ཞུས་པ་ནང་བཞིན word of mouth བྱེད་མི་འདོད་ལོ། ཨ་ནི word of mouth བྱས་ན་ཨ་ནི་གཅིག་གིས་གཅིག་ཁྱབ་བསྒྲགས་ཨ་ནི་ཨ་ནི་ཨ་ནི་ལས་སླ་བོ་ཞུ་ཡོང་གི་འདུག་ལོ་ལྔ་ཟིན་ན་ཨ་ནི་དཔལ་དུ་མཆོངས། ཡག་པོ་ཡོང་དགོས་རེད་ལ་ཡང་ཞེ་པོ་ཞེ་པོ་ཆེན་པོ་ཆགས་པ་ལ་ནི་ཡང་མི་མང་པོ་གླས་ཡང་དེ་འདྲའི་མི་ལུང་པ་དེ་གླ་ཆེན་པོ་རེད་བ་ལ་ཨ་ནི་ཨོ་དེ་འདྲའི་ད་བཙོང་ངས་ལས་ཀ་བྱེད་མཁན་དེ་ག་ལ staff ནི་མང་ཆེ་བལ་ཡུལ་ལ་ཡོད་དུས་ག་ལ་བལ་ཡུལ་ནི་ལས་ཀ་བྱེད་མཁན་དེ་ཚོ་ནི་པུ་ར་ང་ར་ངོ་ངོ་ཤེས་པ་ད་དེ་འདྲའི་བློས་འཁེལ་བ་ཆོག་པ་དེ་འདྲའི་རེད་དེ་འདྲའི་བྱས་ནི་ང་མི་ཚེ་ལ་དཀའ་ངལ་ཞིག་ལ་འཕྲད་མ་སོང་ད་དཀོན་མཆོག་གཙོ་བོ་དེ་ད་དཀོན་མཆོག་ཐུགས་རྗེ་བཀའ་དྲིན་གྱི་སྔོན་ནས་དང་པོ་པད་ཕ་མ་བོད་ནས་སླེབས་ཚར་ཚོད་ལ་ནི་གཅིག། པུའུ་མང་པོ་བྱས་དཀའ་ངལ་བྱས་ནི་འདི་ག་ལ་ང་ཚོ་བོད་པ་གང་ག་གི་པུའུ་གང་ག་སྐུ་མདུན་ལ་ཕུལ་བཞག་རེད་ལ། ངས་པུའུ་སྐུ་མདུན་ལ་ཕུལ་བཞག་ད་པུའུ་སྐུ་མདུན་ལ་ཕུལ་ནི་སྐུ་མདུན་ཀུན་བེད་ཡ་བེད་སློབ་སྦྱོང་སྤྲད་ཨ་ནི་དེ་རྒྱག་པ་བྱ་དུས་ག་ལ་ནི་ཕ་མས་ངའི་པུའུ་ཡིན་ཟེར་ད་ངའི་པུའུ་ཤོག་ཟེར་ངའི་པུའུ་དྲན་གི་འདུག་ཟེར་ད་ལོ། ཨོ་དེ་འདྲས་ཟེར་ད་ངས་ཁུ་བྱུག་ག་དྲན་གི་ད་སློབ་སྦྱོང། དང། སློབ་སྦྱོང་ལྟ་བུ་ཏིལ་ཞི་བོ་ཞི་བོ་ཞི་བོ་དང་ཡོངས་དམར་དུ་ཟ་བས་བཏུང་བའི་འཕྲོ་བཅོས་ཟློས་གར་ལ། ཨ་ནི། སོ་སོར་གྱི་བླ་མ་དཀོན་མཆོག་ཆེ་ལེགས་ཧུར་ཐག་འདྲ་བོ་བྱེད་ན་ཨ་ནི། ངའི་སེམས་པ་ལ། དེ་ལེགས་ལམ་འགྲོ་རྒྱུ་དགོས་བསམ་དུས་ང་ལ་ད་བར་དུ་དེ་འདྲའི་དཀའ་ངལ་ཞིག་ལས་འཕྲད་མ་སོང་ལ། ལགས་ལགས། ལགས་ཨ་ནི་བློ་བཟང་ལགས་དེ་རིང SBS བོད་སྐད་སྡེ་ཚན་ལ་ཨ་ནི་ཁྱེད་རང་གིས་ད་སོ་སོའི་ཚོང་ལས་དེ་འགོ་བཙུགས་ནས་ཨ་ནི་དེ་ཉམས་མྱོང་ག་འདྲ་ག་རེ་བསགས་ཡོད་མེད་དང་ཨ་ནི་དེ་ཚོང་ལས་དེ་ད་གཅིག་རྒྱུན་རིང་པོ་གནས་ཐུབ་པ་ལ་ཨ་ནི་གཅིག་ག་རེ། ད་སོ་སོའི་དབྱིངས་ལ་དེ་ད་དབྱིན་ཇི་དུ་ནང་ཚུད passion དང་ཨ་ནི patience ད་ལྟ་ད་ག་རེ་ལབ་དགོས་རེད་ངང་རྒྱུད་རིང་པོ་དགོས་ར་འོ་དེ་གཉིས་དགོས་ཡ་དེ་ད་གལ་ཆེན་པོ་ཡིན་པ་དང་དེ་འདྲའི་སྐོར་ལ་ཨ་ནི་གསུངས་སོང་ཨ་ནི་དེ་ངེད་ཀྱི་བསམ་པ་ལ་དངོས་གནས་ད་ད་ལྟ་བོད་པ་གསར་པ་འདི་འདྲ་ཚོ་མ་འོངས་པ་ཡང་ཚོང་ལས་འདི་འགོ་འཛུགས་ཡ་འདོད་པ་ཡོད་ན་ཁོང་ཚོ་ལ་དངོས་གནས་གཅིག་ཐུགས་ཕན་གསོས་ཀྱི་རེད་བསམ་གྱི་འདུག་ཨ་ནི་དེ་རིང་ཨེས་བྷི་ཨེས་བོད་སྐད་སྡེ་ཚན་ལ་བཀའ་མོལ་གནང་བ་ལ་ཨ་ནི་སྙིང་ཐག་པ་ནས་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ་གནང། ལགས་སོ་ལགས་སོ་ཐུགས་རྗེ་ལ་དང། ཨེས་བྷི་ཨེས་བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། གལ་སྲིད་ཁྱེད་རང་ལ་ང་ཚོའི་གཟའ་འཁོར་འདིའི་ལེ་ཚན་སྙན་པོ་བྱུང་ཡོད་ན་ཁྱེད་ཀྱིས་དེ་དང་འདྲ་བའི་ལེ་ཚན་གཞན SBS རླུང་འཕྲིན་གྱི་མཉེན་ཆས་དང་ཡང་ན sbs.com.au/tibetan ཐོག་ལེ་ཚན་གཞན་ཡང་གསན་ཆོག། SBS Tibetan Welcome Home།